རྒྱ་ཆེའི་གསན་མོས་པ་ལྷན་རྒྱས་ལ་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་ནས་སླར་ཡང་ལྷན་རྒྱས་སྐུ་ཁམས་བཟང་ཞིང་སྐུ་ཚེ་བྲག་ལྟར་བརྟན་པའི་འཚམས་འདྲི་དང། རླུང་འཕྲིན་གསན་པར་དགའ་བསུ་གྲངས་མེད་ཞུ། ད་རིང་གུས་པས་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་ལེ་ཚན་ནང། བརྙས་བཅོས། དབང་ཡོད། ཐུབ་ཚོད། མཐོང་ཆུང། སོགས་ནི་སློབ་གྲྭའི་ནང་གི་སློབ་ཕྲུག་ཚོའི་དཀྱིལ་ལ། མི་དགོས་པ་ཞིག་ཡིན་དུས། ཁ་སང་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་རྩ་བརྒྱད་ཉིན་རྡ་སྟེང་བོད་ཁྱིམ་གྱི་བརྙས་བཅོས་འགོག་པའི་ཉིན་མོ་སྲུང་བརྩི་ཞུས་པ་རེད། དེ་ཡང། གཏམ་བརྗོད་དང་རི་མོ། འབྲི་རྩོམ་དེ་བཞིན་སྦྱར་པང་དང་མཁྲེགས་ཤོག་ཐོག་སློབ་མ་རྣམས་ནས་སྐུལ་ཚིག་དང། སློབ་གསོ་སོགས་ལམ་སྟོན་འདྲ་མིན་གྱི་སྒོ་ནས་གོ་རྟོགས་སྤེལ་གནང་སོང། བྱས་ཙང་རྒྱ་ཆེའི་གསན་མོས་ཚོ་ལ་གུས་པས་སྐབས་དེའི་མདོ་འཛིན་པ་རླུང་འཕྲིན་གྱི་བཅར་འདྲིའི་ལེ་ཚན་ནང་དུ་གདན་ཞུས་ཐོག་ཁོང་དང། བཀའ་མོལ་ཞུ་ཡ་ཡིན་པས་ཚང་མས་མུ་མཐུད་ནས

ང་ཚོས་ཀྱི་སྤྱི་ཟླ་སྤྱི་ཟླ་བཞི་པའི་གི་ཚེས་ཉི་ཤུ་རྩ་བརྒྱད་ཉིན་མོ་འདི་ལ་ཨེ་ནི་ཁྱེད་རང་གི་མདོ་འཛིན་གི་བར་ལ་སློབ་གྲྭའི་གི་བརྙས་བཅོས་ཉིན་མོ་བརྙས་བཅོས་ཉིན་མོ་ལ་དེ་ཞེ་ད་བརྙས་བཅོས་ཉིན་མོ་ཟེར་ལབ་གི་མ་རེད་དེ་ལ་བརྙས་བཅོས་འགོག་པའི་ཉིན་མོ། འདི་སྲུང་བརྩི་ཞུ་བའི་ཉིན་མོ་འདི་ལ་ཨ་ནི་ཁྱེད་རང་གིས་ཅིག། མདོ། མདོ་འཛིན་གནང་བའི་གནས་སྐབས་ལ་ཨ་ནི་ཁྱེད་རང་ཚོར་བ་ག་འདྲའི་འདྲ་བོ་བྱུང་སོང།
མདོ་འཛིན། མདོ་འཛིན་བྱེད་པའི་གནས་སྐབས་རེད། སྔོན་ནི་ཕྱི་ནང་ང་ང་རང་ཚོ་འཛིན་གྲྭ་བཅུ་བའི་རུ་ཁག་གི་གཏམ་བརྗོད། རྩོམ་འབྲི་བྱེད་མཁན་དེ་རང་ཡིན་ད་ཡ། ཡང་ཉི་མ་གཉིས་སྔོན་ནས་ཉི་མ་ཉིན་མོ་དེའི་དངོས་གཞི་དངོས་གཞི་ཉིན་མོ་ཉི་མ་གཉིས་སྔོན་ནས་རྒན་ལགས་ང་རང། ཨེ་ཤེ་ཨན་རྒན་ལགས་ཡིན། ཁྱེད་རང་ཨེ་འབྲི་རོགས་ང་ཚོ་ད་བོད་སྐད་ཐོག་ཏུ་ཨེ་འབྲི་ཞིག་དགོས་འདུག་ལ་ས་མདོ་འཛིན་བྱེད་མཁན་ཞིག་དགོས་འདུག་ཁྱེད་རང་བྱེད་ཡ་འདོད་པ་ཡོད་ཡ་ལ་ས། ཨ་ང་རང་ང་རང་དེ་གོ་སྐབས་བཟང་པོ་ཞིག་ངོས་འཛིན་བྱེད་པའི་ཐོག་ནས་ཁས་ལེན་བྱས་ཡིན་ཨ། ང་དེ་ག་སོ། ལེ་ལོ། དེ་ལས་ཀ་ག་རེ་ཡིན་འདི་ལས་སླ་པོ་མི་འདུག་ང་ཚོ། ང་ནི་ཡིད་ཕ་ཕ་འཇམ་འདྲ་འགྲམ་ལ་བསྡད་ར་སྒང་ག་རེ་བྲིས་རྒྱུ་དེ་མ་ཀློག་བཤད་གཅིག་པོ་རེད་བསམ་སོང་ད། རྗེས་ལ་ཡང་ཨེ་འདྲ་དངོས་གནས་བྱས་ན་ཨེ་འདྲ་རེད་མ་རེད་ཤག་ང་ཚོ་ཧར་རེད་འདུག་ཨང། ག་རེ་ལས་རིམ་འདི་ཚོ་ཚང་མ་འབྲི་དགོས་འདུག་ཨང་དུས་ཚོད་དེ་ཚོ་ཏག་ཏག་སྟངས་འཛིན་བྱེད་དགོས་འདུག་ཨང་ང་ཚོ་ཚང་མ་སེམས་ནང། ལབ། བསམ་བློ་ནང་གྲ་སྒྲིག་བྱེད་དགོས་ད་འདི་རྗེས་ལ་འདི་རེད་ལས་རིམ་འདི་རེད་འདི་རྗེས་ལ་ང་ཚོ་འདི་བྱེད་དགོས་འདུག་གཏམ་བཤད་བྱེད་དགོས་འདུག་འདི་རྗེས་ལ་འདི་བྱེད་དགོས་རེད་སེམས་ནང་གྲ་སྒྲིག་བྱེད་དགོས་ད། ད་དུང་ཡང་ང་ཚོ་ཕ་ཉིན་མོ་ག་རེ་ཁྱད་མཚར་ཞིག་བྱུང་ལབ་ན། འོ་དེའི་སྐབས་སུ་ང་ཚོར། འོ་དེའི་རུ་འོ་དེའི་སྐབས་སུ་ང་ཚོར་རུ་ཁག་གི་གཏམ་བརྗོད་ཡར་འཁྲབ་ཚར་བྱེད་ལ་ང་ཚོ་ལས་རིམ་འདི་ལ་ག་རེ་ཉིན་མོ་འདི་ལ་འབྲེལ་བ་ཡོད་རྒྱུར་ལས་རིམ་ཚང་མ་ཕ་ལ་རྩིས་རྒྱག་བྱེད་ཨ་ནི་ཨང་རིམ་སོན་པ་དེ་ཚོ་ཕ་ལ་རྩིས་རྒྱག་བྱེད་ང་རང་མདོ་མདོ་འཛིན་བྱེད་མཁན་ཙམ་དང་ཤོག་བུ་དེ་མཐོང་སོང། ང་རང་ཚོའི་རུ་ཁག་གི་གཏམ་བརྗོད་དེ་ཨང་དང་པོ་ལོན་འདུག་ཨ་ང་ང་རང་སྡིངས་ཆའི་སྒང་ལ་ཡོད་པ་དེ་བས་དྲན་པ་བརྗེད་ར་ང་རང་ལག་པ་དོ་དེ་ད་ལག་བརྡ་སྤྲོད་ཕྱིན་ར་ང་རང་གྲོགས་མོ་དེ་ཚོ་ལ་ང་རང་ཚོ་ཨང་དང་པོ་རེད་ཤག་ལོན་འདུག་ལག་བརྡ་སྤྲོད་ཕྱིན་ར་ང་རང་སྡིངས་ཆའི་སྒང་ལ་ཡོད་པ་དེ་དྲན་པ་བརྗེད། ཨ་ཙི། གྲོགས་མོ་ཡང་ཅིག་ཧང་སངས་ནས། ཨ་དངོས་གནས་རེད་དེ། ལག་བརྡ་ཕྱིན་ནས། དངོས་གནས་རེད་དེ་འདི་འདྲ་ལག་བརྡ་ཚུར་ཕྱིན་ར་ང་ད་དངོས་གནས་རེད་དུ་ལས་འདི་འདྲ་ལག་བརྡ་འདི་འདྲ་ཕྱིན་ར། རྗེས་ལ་ཡང། རྗེས་ལ་ཧ་གོ་སོང་ད་རྒྱབ་ལ་སྡོད་མཁན་རྒྱབ་ལ་སྡོད་མཁན་ཕྲུ་གུ་དེ་ཚོ་ཚང་མ་ཨ་འདྲི་ཁའི་ཨོ་དེའི་སྐབས་སུ་ཡང་གཉིས་ཀ་དེ་ཚོ་ག་རེ་བྱུང་སོང་ཁྱེད་ཚོ་འདི་འདྲ་ཕྱིན་དེ་འདུག་གཞས་འཁྲབ་རང་གཞས་འཁྲབ་པ་ནང་བཞིན་འདི་འདྲ་ཕྱིན་བྱེད་ཀྱི་འདུག་ལབ་སོང་ད་ལག་པ་ང་རང་བས་གད་མོ་བྲོ་རིས་ཏེ་ཨོ་དེའི་སྐབས་སུ་ད་ལས་ཀ།

ཨ་འདི་ཀ། མི་དེ་ཚོ་གིས་ད། རྒྱབ། རྗེས་ལ་སྡོད་མཁན་རྒྱབ་རྒྱབ་ལ་སྡོད་མཁན་ཕྲུ་གུ་དེ་ཚོས་ག་རེ་གོ་ཡོད་མེད། ད། ང་ཚོ་གཏམ་བརྗོད་འཁྲབ་པའི་སྐབས་སུ་གཏམ་བརྗོད་དེ་ཡག་པོ་ཞིག་མ། གསལ་བོ་ཞིག་ནས་མ་གོ་ཡ་འགྲོ་ཨེ་འགྲོ་བྱུང་སོང་ལབ་ད་རྗེས་ལ་ཁོ་ཚོས། ཨ་འོ་དེ། འོ་དེ་སྐོར་ལ་ཡང། དེ། གུས་པ་ཆུང་ཆུང་ཞིག་བྱས། ང་ཚོ་སྔོན་ནོ་བོ་ར་ཏིས་གྲ་སྒྲིག་རོགས་བྱས་ཨ་ནི། སྐད་གསང་མཐོན་པོ་བྱས་ནས་འདི་འདྲ་བྱས་ན་ཏག་ཏག་བྱུང་སོང་ཨ་རེད། ཨ་ནི་རྒྱབ་ལ་སྡོད་མཁན་ཕྲུ་གུ་དེ་ཚོ་ལ་དགོངས་དག་ཞུས།
ཨ་ནི་ཁྱེད་རང་མདོ་འཛིན་དེ་གནང་བའི་གནས་སྐབས་ལ་ཨ་ནི་ཁྱེད་རང་གིས་ཅིག་ས་སོ་སོའི་སྡིངས་ཆའི་སྒང་ལ་ཡོད་པ་དང་དེ་ཚོ་དྲན་པ་བརྗེད་ག་རེ་ཡིན་ཟེར་ན་ཁྱེད་རང་གིས་རྩོམ་སྒྲིག་གནང་བའི་གཏམ་བརྗོད་དེ་ཨང་དང་པོ་ལེན་ཙང་དེ་དགའ་ཚོར་དེ་གིས་ཁྱེད་རང་དཔེ་དེ་འདྲ་ཅིག་ག་རེ་ཟེར་ཚོར་བ་དེ་ཤུགས་ཆེ་བྱས་མདོ་འཛིན་གནང་བའི་གི་གནས་སྐབས་ཀྱི་དེ་དྲན་པ་བརྗེད་པ་སོགས་ལ་དེ་འདྲ་བྱུང་ཤག་བྱུང་འདུག་བྱས་ཙང་འོ་དེ་ལ་ཅིག་སོ་སོའི་ངོས་ནས་ཅིག་ཉམས་མྱོང་བསག་ཡ་དེ་ལ་ཁྱེད་རང་ཅིག་རྗེས་མ་ནས་མདོ་འཛིན་གནང་པ་འདྲ་བྱུང་ན་དེ་འདྲ་བྱེད་རྒྱུ་མི་འདུག་བསམ་པའི་གི་ཁྱེད་རང་ཚོར་བ་དེ་འདྲ་བྱུང་ཤག་དེ་ཚོ་དྲང་གནས་ང་ཚོའི་གི་ད་རྒྱ་ཆེའི་སེར་མོ་བ་ཚང་མས་གི་མ་འོངས་པ་དེ་འདྲའི་མདོ་འཛིན་གནང་ཡས་ཀྱི་གོ་སྐབས་དང་དེ་འདྲའི་རག་དུས་ཙ་ནས་ཨན་དེ་ཚོ་རང་ཐུགས་སྣང་གནང་དགོས་ཡས་དེ་རེད་འདུག་འོ་ཟེར་ཨ་ནི་སྐལ་བཟང་ལགས་དེ་འདྲའི་གསུང་གི་འདུག་ཨ་ནི་དེ་དང་མཉམ་དུ་སྐལ་བཟང་ལགས་ཁྱེད་རང་གི་ཨ་མདའ་གསུང་ཡས་ལ་ཁྱེད་ཚོའི་འཛིན་གྲྭ་གི་གཏམ་བརྗོད་དེ་གི་ཨ་ནི་གཏམ་བརྗོད་རྩོམ་སྒྲིག་པ་ཨ་ནི་ཁྱེད་རང་ཡིན་གསུང་སོང་ཨན་སྐབས་དེ་དུས་ཁྱེད་རང་གི་གཏམ་བརྗོད་རྩོམ་སྒྲིག་པ་བྱེད་དུས་ཙ་ནས་དེ་ཁོ་ལས་ཀ་དེ་དེ་འདྲའི་གི་ལས་སླ་པོ་ཅིག་མ་རེད་ད་ཡིན་ནའི་ཁྱེད་རང་གི་གཏམ་བརྗོད་སྙིང་རྗེ་པོ་དེ་འདྲའི་ཨང་དང་པོ་ལེན་ཡས་དེ་འདྲ་ཅིག

ཚོགས་འདུ་ཆུང་ཆུང་ཆུང་ཆུང་མང་པོ་དཔེ་ཚོགས་ཡིན་ད་ཡ། ང་ཚ་ང་སི་ཐེངས་ལྔ་དྲུག་སི་ཐེ་ཚོགས་ཡིན་ད་ཨ་འདི་གང་ལ་ཡང་ང་ཚོ་དང་ཤོས་སྒྲུང་འདི་དངོས་གནས་རང་ང་ཚོ་དངོས་གཞི་ཉིན་མོ་ལ་འཁྲབ་ཁ་དེ་ད་ག་རང་མ་རེད་ད་ང་ཚོ་སྒྲུང་འདི་ཡ། དུས་ཚོད་འདི་ལ་རིང་པའི་ང་ཚོ་དུས་དུས་ཚོད་ལ་རིང་པའི་སྒྲུང་འདི་ཡ་བཟོ་སྟངས་ལ་ཐེངས་མ་ད་ནོར་བཅོས་འགྲོ་ནོར་བཅོས་འགྲོ་བྱེད་ར་ག་ད་ཐེངས་མ་བཞི་སུ་ཡ་བཅོས་བྱེད་ཡིན་ད་ཡ་ང་ཚོ་ང་ཚོ་ད་ག་པད་སྐོར་ར་གཞིས་ཚ་བོ་ཞིག་ནས་འགྲོ་ར་བཏང་བྱོས་འཁྲབ་པའི་སྐབས་སུ། ད་མི་ན་ད་མི་དེ་ཡ་གཤིས་ཀ་དེ་ཨེ་འདྲ་ཡོད་ལ་གཏམ་བརྗོད་དེ་ནང་ལ་མི་ན་དེ་ག་གཤིས་ཀ་ཨེ་འདྲ་ཡོད་ལ་ན་ཨ་ཁོ་ཡ་སྐད་ཆ་དེ་བཤད་པ་ག་ས་རྣམ་འགྱུར་ག་འདྲི་རྣམ་འགྱུར་ག་འདྲི་བསྟན་ན་ལེན་པོ་ཡོད་རེད་ཨ་ནི་དེ་ལ་དཔག་པའི་ལག་པ་ག་འདྲི་རུ་ཁྱབ་ད་ཤི་ཨ་ཨ་ནི་དེ་ལ་དཔག་པའི་ཨ་ནི་པན་ཆེ་ཤི་ན་བརྙས་བཅོས་བཤད་ངའི་བུ་མོ་སྡུག་ཅག་དེ་སུ་ཅང་ཡིན་ན་ང་ཚོ་དེ་ས་བ་ལན་འགྲོ་དེ་པི་ར་བ་ལན་འགྲོ་པི་ཨ་ནི་དེ་ས་སྤྱོད་པ་ངན་པོ་ཡིན་དོག་ད་ཤི་ཨ་ནི་སྐྲག་འགྲོ་ལོས་འཆི་ར་ཨ་ནི་དེ་ས་རྒན་ལགས་ལ་སྐད་ཆ་བཤད་དུས་ཡང་དེ་ས

བའི་དུས་དུ་སེམས་པ་དཔེ་དགའ་སི་ད་ཐེངས་མ་དང་པོ་ང་རང་ཚོ་ད་ད་ང་རང་ཚོ་རུ་ཁག་ནས་ངོས་ནས་ད་གཅིག་བྱིས་ར་ང་ཚོ་གྲོགས་མོ་ངོས་ནས་ནང་ཁུལ་ཆུང་ཆུང་གཉིས་ནས་གྲ་སྒྲིག་བྱིས་ར་ང་རང་ཚོ་དུས་ཚོད་ཐད་པ་བཏང་ཡོད་རེད། དེའི་དོན་དག་ལ་ང་ཚོ་དུས་ཚོད་ག་ཚོད་སུ་བཏང་ཡོད་རེད་དེའི་དོན་དག་ལ་ང་ཚོ་དཀའ་ལས་ག་ཚོད་སུ་བརྒྱབ་ཡོད་རེད་ཨང་ང་ཚོ་ཚགས་ཐེངས་མ་ག་ཚོད་སུ་སྦྱོང་བརྡར་བྱས་ཡོད་རེད་ད་ཨང་མི་དཀོན་པའི་ལ་ད་དཀའ་ལས་ག་རེ་སྤྲད་ཡོད་ན། ད་དཔེ་སེམས་པ་དེ་ད་དཀའ་ལས་ག་གང་ཙམ་བརྒྱབ་ན་དེ་ལ་དཔག་པའི་གྲུབ་འབྲས་བཟང་པོ་ཐོབ་འདུག་སེམས་པ་ལ་ཏི་སྐྱིའུ་དེ་དེ་ལས་མ་འགྲོ་ཚོ་ངེ་འགྲོ་ཕྱིས་ད་འགྲོ་ད་རྒྱུ་ལ་ཡང་ཏི་ད་ཏི་སྐྱོན་ཏི་སྐྱི་སུ་ད་ཐོང་སི་ད་ཡིན་ན་ཡང་སྤྱིར་བཏང་བཞིན་ཁོས་ཡོང་མ་ཤེས་ན་ཡག་པོ་དཔེ་བྱུང་སི་ད་ཡ་དེ་རྒྱུ་ལ་ཡང་གོ་སྐབས་ཨེ་འདྲ་བཟང་པོ་ཞིག་རག་ན་ང་ཡང་ཆི་ཡ་ག་ཅིག་འདི་ཡང་གོ་སྐབས་ཨེ་འདྲ་བཟང་པོ་ཞིག་རག་ན་ང་ཚོ་ལེན་ལེན་ཤ་ཤ་རེད་ང་ཚོ་ཡང་འདི་འདི་ང་ཚོ་ང་ཚོ་ཐེན་དེ་རིང་འདི་ལ་ཡང་ཉམས་མྱོང་ཡག་པོ་འདྲ་རག་ཡོད་ར་དེ་ཆི་རྗེས་ལ་འདི་འདི་ལས་ཡག་ཅིག་གཏམ་བརྗོད་ཞིག་འཁྲབ་ཐུབ་ཀྱི་རེད་བསམ་གྱི་འདུག
ཐུགས་རྗེ་གནང། ད་ལྟ་ཁྱེད་རང་གི་ངོས་ནས་ཁྱེད་རང་གི་གཏམ་བརྗོད་འདི་བཟོས་ཕ་གའི་གཏམ་བརྗོད་འདི་ཚོ་འཁྲབ་ཁྱེད་རང་ཚོ་ཚང་མ་འཛོམས་ཚོགས་འདུ་ཐེངས་མ་མང་པོ་ཚོགས་གྲ་སྒྲིག་སྟེ་གཅིག་ཀྱི་གཏམ་བརྗོད་དེ་ཚོ་ཐེངས་མ་མང་པོ་ཅིག་ཕ་གི་ལ་སྦྱོང་བརྡར་བྱས། ཨེ་ནི་ཨེ་འདྲ་བྱས་བྱས་ནས་ཨེ་ནི་ཁྱེད་རང་ཕ་གི་ཨང་དང་པོ་ལེན་དུས་རྩད་ནས་ཚོར་བ་སྐྱིད་པོ་ཞེ་པོ་དེ་བྱུང་བ་དེ་དངོས་གནས། སྤྱིར་བཏང་གི་མི་སུ་ཅིག་ཡིན་པ་འདྲ་བྱས་ནས་དཀའ་ལས་རྒྱབ་པ་གི་འབྲས་བུ་དེ་དངོས་གནས་ཁོ་རང་སྐྱིད་པོ་ཅིག་དང་བཟང་པོ་ཅིག་དང་ཡག་པོ་ཅིག་ཡོང་གི་ཡོད་པ་དེ་ཤེས་ཤེས་བྱས། ཨེ་ད་ཡིན་ནའི་ཀྱི་དེ་གནས་སྐབས་ལ་ཨེ་ད་ད་ལྟ་ཁྱེད་རང་ཚོ་གི་གཏམ་བརྗོད་འདིའི་ནང་ལོ་ལ་ཁྱེད་རང་གི་སྙིང་བསྡུས་ཅིག་གཏམ་བརྗོད་འདི་གི་བརྙས་བཅོས་ག་འདྲས་བྱས་ནས་བཤད་སྟངས་སྐོར་དང་བརྙས་བཅོས་བཤད་པའི་གནས་སྐབས་ལ་ཕར་ཕྱོགས་དེ་གི་བརྙས་བཅོས་ལ་ག་འདྲས་བྱས་ནས་འགོག་ཐབས་བྱས་བ། འོ་དེ་ཚོ་གི་ཐོག་ལ་ཅིག་གཏམ་བརྗོད་འདི་ནང་ལོ་ཁྱེད་རང་གིས་ཅིག་གོ་རྟོགས་སྤེལ་རེས་བྱས་ཡོད་རེད་པ། འོ་འདིའི་གི་ཐོག་ལ་ཁྱེད་རང་གིས་ཅིག་མདོར་བསྡུས་ཅིག་གསུངས་ན། བརྙས་བཅོས་ག་དང། ང་རང་ཚོ་ཆ་བཞག་ན་འདིའི་སྔོན་ནས་སྒྲུང་དཀར་གྱི་ངོ་མ་ལ་གྱི་མི་སྣ་གཙོ་བོ་འདི་ཡང་པད་མ་ཟེར་བའི་བུ་མོ་ཉམ་ཆུང་རྒྱུ་ཞོ་ར་ད་མོ་རང་ཆ་བཞག་ན་དེ་སུ་ནང་གི་དཔལ་འབྱོར་གནས་སྟངས་དེ་སུ་ཞན་པ་བྱས་ཨ་ནི་ཨ་མ་གཅིག་པོ་ཡིས་གསོ་སྐྱོང་བྱས་ནས་སླེ་རྒྱུ་འགྲོ་རེད་ཨ་ནི་མོ་ད་མོ་རང་དེ་སུ་ཉམ་ཆུང་པོ་བྱས་ཨ་ནི་ནང་གི་ཁུ་སིམ་པོ་འདི་ཡིན་ད་མི་མཉམ་དུ་ད་མཐུན་སྒྲིལ་བྱས་ཡ་མ་དགའ་བྱས་ཨ་ནི་དེ་སུ་གྲོགས་མེད་ཁེར་རྐྱང་རུ་ལུས་ད་ཨ་ནི་བྱས་ན་ད་མོ་རང་བརྙས་བཅོས་དེ། བརྙས་བཅོས་འདྲ་བཤད་མཁན་བྱུང་འདུག་ད་མོ་རང་དྭངས་ཤོས་དེ་གལ་ཆེ་ཤོས་ཁ་གསང་མ་ཐུབ་དང་མི་ལ་ཡ། ད་ད་ང་ཚོ་དགེ་རྒན་ལ་ལབ་མ་ཐུབ་པ་བྱས་དགེ་རྒན་གྱི་དཀའ་ངལ་ཡོད་ལ་སྐད་ཆ་དྲི་དུས་ཁ་གསོ་ད་མོ་རང་གལ་མེད་གལ་མེད་བསམ་རེད་ད་འདི་ད་གལ་མ་རེད་ད་བཟོད་པ་སྒོམ་བྱའོ་བསམ་རེད་ཨ་འབྲུག་ཁ་གསང་མ་ཐུབ་རེད་ཨ་འོ་དེའི་དོན་དང་དེའི་རྗེས་ལ་ཡང་དབང་ཡོད་བཤད་མཁན་དེ་ཚོ་ད་ད་ད་འདི་ད་མོ་ལ་དབང་ཡོད་བཤད་ན་ད་ཏག་ཏག་བྱུང་གི་རེད་བསམ་རེད་བསམ་རེད་བྱས་མོད་མོ་ད་ག་འུ་ཅི་ལ་ཡིན་མི་འདུག་ཁུ་སིམ་པོ་དེ་རེད་བསམ་ལ། འདི་ལས་མང་བརྙས་བཅོས་ཞིག་དང། བྱས་ཙང་ང་རང་ཚོ་ཡང་བརྙས་བཅོས་འདྲ། བརྙས་བཅོས་བརྙས་བཅོས་དཀའ་ངལ་འདྲ་འཕྲད་ན་ཡང་ང་ཚོ་ཁ་གསང་ཡ་དེ་གལ་ཆེ་ཤོས་རེད་བསམ་གྱི་འདུག་ད་དང་པོ་འདི་རང། དང་ཤོས་འདི་དང་ཁ་གསང་ཡ་གལ་ཆེ་ཤོས་བྱས། དེའི་རྗེས་ལ་ཡང། ཁྱོད་རང་ཁྱོད་རང་ཡང་ཁྱོད་རང་ཁྱོད་རང་ཏེ་མི་གཞན་པ་ལས་དམན་པ་དང་མི་གཞན་པ་ལས་ཞན་པ་རུ་མཐོང་ཡ་རུ་འོ་དེ་རུ་བསམ་བློ་རུ་ནོར་བ་རུ་འཁྱེར་དང་ཁ་ཤས་ཀྱིས་ད་ང་སྐྱོ་བོ་ཡིན་ད་ང་ནང་སྐྱོ་བོ་ཡིན་ཨ་ང། འདིའི་འདྲི་ལྷམ་གོག་འདྲ་ཉོ་ཐུབ་མེད་ང་འདྲི་འདྲོ་ཁོ་ཚོ་ནང་བཞིན་འདྲི་དཔལ་འབྱོར་གནས་སྟངས་ཡག་པོ་མེད་ཟེར་ན་སོ་སོ་ཞན་པར་འདྲོ་མཐོང་གི་ད་འོ་དེ་བསམ་བློ་དེ་ནོར་རེད་བསམ་གི་འདུག་ད་ཡ་ད་ང་ཚོ་ཚང་མ་སློབ་གྲྭ་ནང་ལྷག་ད་ཚང་མ་གཅིག་པ་རེད་བསམ་གི་ད་ཨ་ནི་ཁྱོད་ལ་མི་གཅིག་གི་ཁྱོད་ལ་འདྲི་འདྲོ་ལ་ཁ་བཏམ་འདྲོ་བྱིན་ན་ཁྱོད་ཀྱི་འདྲོ་མ་རེད་མེད་ང་ཚོ་ཚང་མ་གཅིག་པ་རེད་འདྲོ་བསམ་བློ་འདྲོ་འཁྱེར་དགོས་འདུག་བསམ་གི་ད་ཡ་དེ་རྗེས་ལ་ཡང།

ཏག་ཏག་ཁོ་རང་ཚོ་བརྙས་བཅོས་བྱེད་མཁན་ལས་ཀ་སྡུག་པ་ཞིག་དེའི་ངོས་འཛིན་བྱེད་མ་ཐུབ་ར་ཁོ་རང་ཚོ་ད་དུང་འདི་སྤོབས་པ་འདྲ་སྐྱེས་ར་ཨ་མི་ཚང་མ་ང་ལ་འདྲི་བྱེད་འདུག་བསམ་ར་འདི་ནོར་རེད་བསམ་གྱི་འདུག་ད་ང་ཚོ་ག་དུས་ཡིན་ན་ཡ་ད་ལབ་ཐུབ་པ་ཅིག་བརྙས་བཅོས་ཟེར་ཡ་ག་ཅིག་ཨེ་འགྲོ་གནས་སྟངས་འདྲ་མཐོང་ན་ང་ཚོ་ཡ་ཨེ་འགྲོ་མ་རེད་འདུག་བྱེད་ཡ་ཡོད་མ་རེད་ནོར་རེད་ལབ་ལབ་ཡ་ལབ་ཡ་གལ་ཆེན་པོ་རེད་བསམ་གྱི་འདུག། ང་ཚོ་ལ་བརྙས་བཅོས་བཏང་མཁན་འདི་ལ་འདི་ནོར་བ་རེད་འདྲ་ལབ་འགྲོ་ལ་བརྙས་བཅོས་ཟིན་མཁན་འདི་ལ་ཡང་འདི་བློ་ཁོག་སེམས་ཤུགས་སྤར་ཡག་འདྲ་སེམས་གསོ་བྱེད་ཡག་འདྲ་འགྲོ་ཁྱོད་ཡ་ད་ཁྱོད་རང་ཁྱོད་རང་མི་གཞན་པ་དང་མཉམ་དུ་གཅིག་པ་མཐོང་ཡ་ད་ཨ་ནི་ཁྱོད་རང་གཅིག་པོ་ཁྱོད་རང་མི་གཞན་པ་མཉམ་གཅིག་པ་མཐོང་ཡ་ཁ་གསང་ཡ་བྱས་ཨ་ནི་འདི་དཀའ་ངལ་འདི་ཚོ་ཚང་མ་འཕྲད་འདུག་ཨ་སོ་ད་ད་གལ་སྲིད་ཁ་ནས་ལབ་མ་ཐུབ་ན་ཡང་ད་ཡང་འཕྲད་ངེས་འདུག་རྒྱུན་རེ་ཐུག་ན་ཡང་ལབ་ཡ་ཡོད་འདྲ་ད་ང་ཚོ།

དཔལ་འབྱོར་གནས་སྟངས་ཡག་བྱས་ཨ་ནི་འདིས་དཔལ་འབྱོར་ཞན་པ། དཔལ་འབྱོར་གནས་སྟངས་ཞན་པ་ཡོད་མཁན་ལག་མ་ལ་བརྙས་བཅོས་འདྲ་བྱས་ཨ་ནི་ད་ལས་ཀ་འདྲ་བསྐུལ་འདྲ་བྱས་ད་དེ་རྗེས་ལ་ཕྱིས་སུ་ཡང་ད་མོ་རང་ལས་རྒན་པ་ཨ་ནི་མོ་རང་ལས་དབང་ཆེ་བ་ཞིག་གིས་ཡང་བརྙས་བཅོས་བཏང་འདུག་སྐབས་སུ་ད་མོ་རང་གནས་སྟངས་འདི་ལ་བརྙས་བཅོས་ཟེར་མཁན་ཀ་གཅིག་གནས་སྟངས་གཅིག་པ་གཅིག་རྐྱང་ལ་བཞག་འདུག་ད་ད་མོ་རང་གཞི་ནས་ཧ་གོ་ད་བརྙས་བཅོས་ཟེར་མཁན་དེ་དང་ག་འདྲས་སེ་འཚོ་བར་དཀའ་ངལ་འཕྲད་ཀྱི་ཡོད་མེད་ཨ་ནི་འཚོ་བ་ག་འདྲས་སེ། ག་འདྲིས་འཚོ་བ་ཞིག་མྱོང་གི་ཡོད་པའི་ཨ་ནི་ཤིན་ཏུ་ཧ་གུས་དང་ཨ་ནི་དེ་རྗེས་ལ་ད་འགྱོད་པ་དྲོ་སྐྱེས་ར་ཨང་ངར་བྱེད་རྒྱུ་དེ་འདུག་ཨ་ཨེ་འདྲ་མ་རེད་དོ་ཨ་ནི་ང་ཨེ་འདྲ་བྱེད་དུས་ཕར་ཕར་ཤོག་དེ་གི་མི་དེ་ཨེ་འདྲ་བསམ་བློ་ཞིག་འཁོར་དུ་དང་ཕར་ཤོག་དེ་ལ་ཨེ་འདྲ་དཀའ་ངལ་ཞིག་འཕྲད་དུ་བསམ་རེད་ཨེ་འདྲ་བསམ་བློ་ཞིག་འཁོར་ཡོད་མི་འདུག་འོ་དེ་ཅི་འདྲ་བྱས་ཨང་ང་ཚོ་སྒྲུང་གི་མཐའ་མ་ལ་ད་དེ་མོ་རང་ལ་དབང་ཆེ་བ་བུ་མོ་ཞིག་མོ་ལ་ཅིག་བརྙས་བཅོས་བཏང་མཁན་དེ་ལ་དང་ཤོས་དེ་བརྙས་བཅོས་བཏང་མཁན་དེ་ལ་མོ་རང་ལ་དབང་ཆེ་བ་མོ་རང་ལ་རྒན་པ་ཅིག་གིས་བརྙས་བཅོས་བཏང་ཨེ་འདྲ་ད་འོ་འདྲ་བཟོ་ཡིན། དེ་རྗེས་ལ་ཡང་མོ་གཅིག་པ་གཅིག་ཅང་ག་གཅིག་ས་ཆ་འདི་ལ་བཞག་ན་ཨན་མོ་མོ་རང་ཞི་ནི་ད་འཚོ་ཡི་ར། ཡང་གཞན་དང་ཡང་ད་ག་ཟི་ལབ་ཅེར་རོ་རྒྱབ་བཞག་ན་ཡང། ཇོ་བ་ཀེ་ཡར་འགྲོ་ཇོ་བ་ཀེ་ཡར་དང་རྒྱུ་བ་ཐེ་ཡར་རོ་དཀའ་ལས་ཁག་པོ་རེད་བསམ་གི་འདུག་དངོས་གནས་ག་གཅིག་འཚོ་བ་ནང་ལ་ད། སྐལ་བཟང་ལགས་འདི་སྙིང་རྗེ་བོ་དཔེ་གསུངས་སོང་ཨ་ནི་ཁྱེད་ཚོ་གི་གཏམ་བརྗོད་འདི་ད་ཨ་མདའ་སྐལ་བཟང་ལགས་ཀྱི་ཨ་མདའ་གསུངས་རྒྱུ་གི་ཐོག་ནས་ང་ཚོའི་གཏམ་བརྗོད་འདི་ཇ་ཧ་ལམ་འགོ་ཚུགས་ངེས་འདྲ་བོ་བྱེད་སོང་ཨ། བྱས་ཙང་ད། བརྙས་བཅོས་ཀྱི། ད་ང་ཚོ་གི་བརྙས་བཅོས་བཟོད་མི་ཐུབ་པའི་ཉིན་མོ་ལབ་ན་རེད། བརྙས་བཅོས་འགོག་པའི་ཉིན་མོ་དེ་སྲུང་བརྩི་ཞུ་བའི་གནས་སྐབས་ལ་འདི་ཉིན་མོ་འདི་ལ་ཁྱེད་རང་གི་སྤྱིར་བཏང་གི་ད་ཅིག་འདི་ཉིན་མོ་འདི་སྲུང་བརྩི་ཞུ་སྟངས་ཆེ་བ། འོ་འདི་ག་འདྲེ་འདྲ་ཞུས་ཡིན། སྲུང་བརྩི་ཞུ་སྟངས། ང་རང་ཚོ་ད་ལ་ས། མང་པོ་བྱས་ནས་བུ་མོ་ཁ་ཤས་རུ་ཁག་ཁ་ཤས་ཀྱིས་གཏམ་བརྗོད་འཁྲབ་ཡོད་རེད་ཁ་ཤས་ཀྱིས་ད་གཞས་དྲོ་བཏང་ཡོད་རེད་ཁ་ཤས་བརྙས་བཅོས་ད་བརྙས་བཅོས་འགོག་ཐབས་གི་སྐོར་ལ་གོ་རྟོགས་སྤེལ་ཆེད་དུ་གཏམ་བཤད་དྲོ་བྱས་ཡོད་རེད་ཨ་ནི་དེ་ག་ནང་བཞིན་བུ་ཁ་ཤས་ཀྱིས་ད་སོ་སོ་གྱི་རང་རྩོམ་གྱི་སྙན་ཚིག་དྲོ་མས་ད་བརྙས་བཅོས་ཟེར་མཁན་འདི་ལ་རྒྱབ་སྐྱོར་བྱས་དགོས་ཀྱི་སྙན་ཚིག་རང་རྩོམ་སྙན་ཚིག་གྱེར་འདོན་བྱས་ཡོད་རེད་ང་རང་ཅག་ཆ་བཞག་ན་ཡ་མཐའ་མ་དེ་བརྙས་བཅོས་ཟེར་མཁན་འདི་ག་གྱི་འཚོ་བ་ལས་ཡ་གཅིག་པ་ཉུང་ང་ད་ང་ཚོ། གདུང་སེམས་མཉམ་སྐྱེད་བྱས་སྐད་ཅིག་དེ་འོ་དེ་འོ་དེ་སྐད་ཅིག་ཅིག་རུ་མཐོང་སྲིད་ད་ཡ། ཁྱོད་ཀྱིས་ཡང། ད། དཀའ་ངལ་འཕྲད་མཁན་དེ་ལ་མི་ལ་ཡ་ང་ཚོ་སེམས་པ་དྲོ་གཅིག་གཅིག་མཚུངས་ཀྱི་སེམས་པ་དྲོ་ལི་ད་ད་ག་འདྲི་ལ་ཡ། ང་ཚོ། སེམས་པ། བསམ་བློ་རུ་ཁོའི་ད་འོ་དེ་ཕར་ཤོག་གིས་ག་རེ་དཀའ་ངལ་མྱོང་དགོས་དེ་ཁྱོད་རང་གི་ཡ་ཨེ་འདྲི་རུ། ཏིས་ཀྱིས་བསམ་ཤེས་བྱེད་དུས་ན་ཡང་འོ་དེ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་འོ་དེ་འོ་དེ་དྲོ་སྲུང་བརྩི་བྱས་ར། གང་འདྲ་ཆ་བཞག་ན། ཁྱོད་འོ་ནོ་ཤི་ན་ང་ཚོ་འོ་དེ་ཉིན་མོ་འདི་ད་དེ་ཟ། ཕལ་ཆེར་འགྲོ་ལ་ཡག་པོ་བྱུང་སོང་བསམ་གྱི་འདུག་མི་མང་ཆེ་འདྲ་ད་བརྙས་བཅོས་འགོག་ཐབས་སྐོར་ལ་ད་དེ་ཟ། བསམ་བློ་འགྲོ་ལེ་ཐར་ཁོ་ཚོ་ཡང་ད་ཨེ་འདྲ་བྱེད་དགོས་འདུག་ཨེ་འདྲ་མ་བྱེད་ཡ་ཨེ་འདྲ་བྱེད་ཡ་རེད་ཤག་ལེ་འགྲོ་བསམ་བློ་འགྲོ་ལེ་ཡ་ཡིན། བསམ་བློ་ད་དེ་ཟ་སླེབས་ཡོད་རེད་བསམ་གྱི་འདུག་ཨ་ནི།
ཡང་བརྙས་བཅོས་བྱེད་མཁན་དེ་ཚོ་ལ་བསླབ་བྱ་ཡོད་སླེབས་ཡོད་མེད་ད་གང་ཤེས། ཨེ་འགྲོ། ཁྱེད་རང་ད་ད་ལྟ་ད་ལྟའི་བོད་ཁྱིམ་ནང་ལོགས་ད་ད་ལྟའི་འཛིན་གྲྭ་བཅུ་པ་ལས་དེ་ར་ཨན་ཁྱེད་རང་བསླབ་གྲྭ་གི་འགྲོ་བའི་གི་བརྒྱུད་རིམ་འདིའི་ནང་ལོགས་ལ་ཁྱེད་རང་དེ་འདྲའི་བརྙས་བཅོས་ད་དེ་འདྲའི་སེམས་སྐྱོ་ད་དེ་འདྲའི་ཅིག་ཁྱེད་རང་ཉམས་མྱོང་དེ་འདྲའི་བཤད་ཡ་ཡོད་ན།
སྤྱིར་བཏང་ཆ་བཞག་ན་ང་ཚོའི་བསླབ་གྲྭ་གི་ཅིག་ཁོར་ཡུག་འདི་ཡ། ད་ཕྱི་རྒྱལ་བསླབ་གྲྭ་ནང་བཞིན་དེ་འདྲ་འདྲ་བོ་ཟང་ངེ་ཟིང་ངེ་ཅིག་ད་ཨེ་འགྲོ། ཨེ་འགྲོ་འགྲོ་མི་འདུག་བསམ་སྲིད་དང་ང་རང་ཚོ་སློབ་གྲྭ་ག་རེ་རེད་ལབ་ན་ད་ང་རང་ཚོ་སློབ་གྲྭ་ཕྲུ་གུ་འདི་བསམ་པ་དེ་ཁ་བཟང་པོ་ཡོད་ཆེ་ང་རང་ནས་ཡིན་ན་ཆེན་པོ་རེད་ལས་ར་ང་རང་ཆ་བཞག་ན་བརྙས་བཅོས་རེད་དམིགས་བསལ་རོ་ཟེར་མྱོང་མེད་ཨེ་འགྲོ་འགྲོ་ཡ་ད་ཆུང་ཆུང་ད་ཡོང་སྲིད་ར་རྒན་པ་འདི་ཚོ་གི་ལས་ཀ་འདི་བྱེད་རོགས་བྱེད་དེ་བྱེད་རོགས་བྱེད་ད་རེད་ན་འོ་དེ་ད་བརྙས་བཅོས་མ་རེད་ག་ང་བརྙས་བཅོས་རོ་ཟེར་མྱོང་མེད་ཨ་འདི་དེ་སློབ་གྲྭ་འདི་བཀའ་དྲིན་རེད་དམ་བསམ་གི་འདུག་ང་ཚོ་སློབ་གྲྭ་ག་གི་ཁོར་ཡུག་འདི་ཟང་ངེ་ཟིང་ངེ་འགྲོ་མི་ཨ་ཆེ་ཨ་ནི་རྒན་ལགས་འདི་ཚོ་ཚང་མ་ཡང་དེ་རྒན་ལགས་དང།

བརྙས་བཅོས་འགོག་པའི་ཉིན་མོ་སི་ལ་ནི་རོ་ཨོ་དེ་སྲུང་བརྩི་ཞུ་རྒྱུའི་སྐོར་ལ་ཁྱེད་རང་གིས་གཏམ་བཤད་དེ་འདྲ་གནང་རྒྱུ་དེ་གི་ཚང་མ་ཚང་མས་གི་ཐུགས་མཉེས་པོ་གནང་གི་རེད་སི་ལ་ནི་འདི་ནས་རྒྱ་ཆེའི་གསན་མོ་ཚང་མའི་གི་ཚབ་ཞུས་བྱས་ནི་ཁྱེད་རང་ལ་ཞུ་གི་ཡིན་ཁྱེད་རང་དེ་རིང་དེ་ལ་རླུང་འཕྲིན་གི་ལེ་ཚན་ལ་ཕེབས་པར་སྙིང་ཐག་པ་ནས་ཐུགས་རྗེ་གནང་ཞུ་ཡས་ཡིན། བཀའ་དྲིན་ཆེ་གནང། བར་མཚམས་འདིར་རྒྱ་ཆེའི་གསན་མོ་བ་ཚོས་གཞས་འདི་ཐུགས་དགྱེས་གསན་ཡོང་བ་ཞུ།

བར་མཚམས་འདིར་ང་རང་ཚོས་དུས་རྟག་ཏུ་གསན་རྒྱུ་བྱུང་ན་དྲན་པ་ནི ྋགོང་ས་མཆོག་གི་བཀའ་སློབ་རེད། ཚང་མས་ཁོང་གི་བཀའ་སློབ་འདི་ཐུགས་དགྱེས་པའི་སེམས་དང་ལྡན་པའི་ངང་ལ་གསན་གནང་ཡོང་བ་ཞུ། ཆོས་ཟེར་ཡ་དེ

གསོན་པའི་རིང་ལ་དེ་མི་ལ་ཅིག་རོགས་རམ་བྱ་ས་ཡོང་གི་རེད་ཅིག་བྱས་ཡོང་གི་རེད་དེ་ཡིན་ནའི་ང་ར་ཤི་བའི་ཉིན་མོ་དེ་ང་ར་ང་རའི་ར་མགོ་བོས་ནས་འགྲོ་རྒྱུ་རེད་མ་གཏོགས་སུ་གཅིག་ལ་རེ་བ་བཅོལ་ས་དང་སུ་གཅིག་ལ་སྐྱབས་བཅོལ་ས་མི་འདུག་ག་ང་རའི་སེམས་རྒྱུད་ལ་ཡང་དགེ་བའི་བག་ཆགས་འཐུག་པོ་བྱུང་ན་ད་འདི་ཕན་གི་རེད་མ་གཏོགས་མི་འདུག་ག་ལན་དེ་ང་ཚོ་ང་ལ་ཅིག་པར་བ་ད།